རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་ནི། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ། རེས་གཟའ་པ་སངས་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི།

བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ནམ་ང་ཕྱག་མོ་མཚོ་ཡིན་སྔོན་ན་དེ་རིང་གི་གསར་འགྱུར་བཤད་རྗེས་བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་གནས་མཆོག་རྡོ་རྗེ་གདན་དུ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཞིག་ཉིན་དྲུག་རིང་འཚོགས་བཞིན་འདུག་དེ་ཡང་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་བཀའ་དྲིན་ཆེ་གནང་མཛད་བཞིན་པ་དང་བསྟུན་ནས་ཟླ་བ་འདིའི་ཚེས་ཉི་ཤུ་རྩ་དྲུག་ནས་དབུ་འཛུགས་ཀྱིས་ཉིན་དྲུག་རིང་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་རིན་པོ་ཆེ་དབུས་པའི་རི་བོ་དགེ་ལུགས་པའི་གདན་ས་གྲྭ་ཚང་ཁག་གི་མཁན་བླ་དགེ་འདུན་འདུས་དམངས་དང་དེ་བཞིན་དགོན་སྡེ་གཞན་ནས་ཕེབས་པའི་གྲྭ་བཙུན་བཅས་ཁྱོན། དགེ་བཙུན་ཞལ་གྲངས་ཆིག་ཁྲི་ཡས་མས་ལྷག་ལྷན་བཞུགས་ཀྱིས། བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་འཕར་མ་ཞིག་འཚོགས་བཞིན་པ་རེད། དེའི་སྐོར་སྨོན་ལམ་ཆེན་མོ་དེ་གོ་སྒྲིག་གནང་མཁན་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པའི་རྒྱུན་ལས་ཚོགས་གཙོ། དགའ་ལྡན་ཤར་རྩེ་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་ལགས་ཀྱིས་ངོ་སྤྲོད་གནང་དོན། བསྟན་པ་དར་ཞིང་འགྲོ་བ་བདེ་བ་དང་ལྷག་པར་དུ་ཡང་ད་ད་ལྟའི་སྐབས་ལ་ཡང་འཛམ་བུ་གླིང་ནང་ལ་ཡང་དམག་འཁྲུག་རེད་ད་ག་ནང་བཞིན་འབྱུང་བཞིའི་གནོད་སྐྱོན་རེད་ནད་ཡམས་རེད་ད་འདི་འདྲའི་དཀའ་ངལ་སྣ་ཚོགས་ཡོད་པའི་དུས་སྐབས་དེ་ཡིན་དུས་འདི་འདྲའི་ཐོག་ནས་དཀའ་ངལ་འདི་གའི་སྟེང་ཞི་ཡག་དང་འཛམ་གླིང་ཞི་བདེ་ཡོང་ཡག་ལྷག་པར་དུ་ཡང་ད་སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག། ད་དུང་ཡང་ཁོང་གི་གསུང་ཡ་ལ་དགེ་ལུགས་པའི་བསྟན་པའི་སྲོལ་འབྱེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་སྟོན་པའི་ཆོ་འཕྲུལ་མཛད་པའི་རྗེས་དྲན་གྱི་ཆེད་སྨོན་ལམ་ཆེན་མོ་འཚོགས་སྲོལ་གསར་གཏོད་གནང་སྟེ་ད་བར་ལོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ཡུན་རིང་ལྡན་པའི་ཆོས་ཕྱོགས་ཀྱི་གནང་སྒོ་འདི་བཞིན་ལོ་རེའི་བོད་ཟླ་དང་པོའི་ཆོ་འཕྲུལ་ཟླ་བའི་སྐབས་སུ་གདན་ས་གྲྭ་ཚང་ཁག་གི་སྨོན་ལམ་འཚོགས་སྲོལ་ཡོད་ཀྱང་གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་ཆིབས་བསྒྱུར་དང་འབྲེལ་ནས་སྨོན་ལམ་འཕར་མ་འཚོགས་སྲོལ་ཡོད་ཀྱང་སྨོན་ལམ་གྱི་མཛད་རིམ་ཕྲན་བུ་ཉུང་འཕྲི་གནང་བ་ལས་ཕལ་ཆེ་བ་གཅིག་པ་ཡིན་པ་གསུངས་བྱུང། སྨོན་ལམ་སྐབས་གནང་སྒོ་གལ་ཆེ་བ་གཅིག་ནི་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་དགའ་ལྡན་ཁྲི་ཚབ་གནང་བའི་སྐབས་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་པའི་སྲོལ་མཛད་དེ་ད་བར་ལོ་བཞི་བརྒྱ་ལྷག་ཕྱིན་པའི་རྗེས་ད་ལོ་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་མཁན་ལྷ་རམས་ཐོན་མཁན་ཉིས་བརྒྱ་རེ་གཅིག་ཆགས་བྱུང་བ་དེ་ནི་ད་བར་གྱི་ཞལ་གྲངས་མང་ཤོས་ཆགས་ནས་ལོ་རྒྱུས་ཀྱི་ཟིན་ཐོ་གསར་བ་ཞིག་བསྐྲུན་འདུག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གྲངས་གསུམ་རིང་གི་གསུང་ཆོས་བསྩལ་གནང་མཛད་རྒྱུ་རེད། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་ཉིན་གཉིས་ཀྱི་སྔ་དྲོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་གསུང་ཆོས་བཀའ་དྲིན་སྩོལ་རྒྱུ་དང་ཕྱི་ཚེས་སུམ་ཅུ་སོ་གཅིག་གི་སྔ་དྲོར་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་རེད་དེ་བཞིན་གསུང་ཆོས་དེ་ཐད་གཏོང་དྲ་བའི་ཐོག་བོད་སྐད་དང་རྒྱ་སྐད་ཝེ་ཐེ་ནམ་གྱི་སྐད་ཧིན་རྡུ་སྐད་ཀོ་རི་ཡའི་སྐད། ཉི་ཧོང་སྐད། ཧྥ་རན་ཆའི་སྐད། འཇར་མ་ནི་གི་སྐད་སོགས་སྐད་རིགས་བཅོ་བརྒྱད་ནང་ཐད་གཏོང་གནང་གི་ཡོད་པ་རེད། དེ་བཞིན་ཕྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་གསུང་ཆོས་ར་བར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པའི་སྐོར་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་གནས་ཚུལ་བཀོད་ཡོད་པ་རེད། དེ་མིན། ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ནས་རྩ་བདུན་ཉིན་གྲངས་གསུམ་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ་ཐེ་ཝན་ཆོས་ཚོགས་གཉིས་ཀྱི་ཚོགས་མི་གཙོ་བོ་གྱུར་བའི་མི་གྲངས་བརྒྱ་ར་ལྔ་བཅུ་ལྷག་ལ་དགེ་ཚུལ་སློང་གི་བསླབ་སྡོམ་བསྩལ་གནང་ཡོད་པ་རེད།

གཞུང་འབྲེལ་ཕྱོགས་ཕེབས་གནང་བཞིན་པ་ལྟར་ཕྱི་ཚེས་ཉི་ཤུ་རྩ་དགུ་ནས་ཕྱི་ལོ་གསར་བའི་ཕྱི་ཟླ་དང་པོའི་ཚེས་གཅིག་བར་རྡོ་རྗེ་གདན་དུ་གསུང་ཆོས་ཞུ་རྒྱུ་དང་དེ་ནས་ཕྱི་ཚེས་གཉིས་ཉིན་སྦང་ལོ་རུ་ཕེབས་ཐོན་རྗེས་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་འཚོགས་འཆར་ཡོད་པའི་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་ཚོགས་འདུ་ཐེངས་གཉིས་པར་ཚོགས་ཞུགས་དང་དེ་ནས་ཕྱི་ཚེས་ལྔ་བར་ཕྱིར་རྡ་རམ་ས་ལར་ཕེབས་ཞོར་དུ་ལྡི་ལིའི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་འཆར་ཡོད་པ་བཅས་ཀྱི་སྐོར་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་ཡོད་པ་རེད། ཉེ་ཆར་ས་འགུལ་བྱུང་སའི་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་རས་གུར་རེ་ཟུང་ཕུབ་པ་ཙམ་གྱི་རོགས་སྐྱོར་དེ་བྱས་མེད་ཀྱང་བོད་ནང་གི་བོད་མི་ཚོས་དངུལ་དངོས་ཀྱི་རོགས་སྐྱོར་ཤུགས་ཆེ་བྱེད་བཞིན་ཡོད་འདུག་ད་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཅི་ཧྲི་ཧྲན་དུ་ས་འགུལ་ཚད་རིམ་དྲུག་ར་གྲངས་ཆུང་གཉིས་ཅན་བརྒྱབ་ཡོད་པ་དང་དེ་བཞིན་དེ་རིང་སྟེ་ཚེས་ཉི་ཤུ་རྩ་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་ཀན་སུའུ་དང་མཚོ་སྔོན་གཉིས་ཀ་ནས་མི་གྲངས་བརྒྱ་ར་བཞི་བཅུ་ཞེ་དགུ་རྐྱེན་འདས་ཕྱིན་པའི་སྐོར་བཀོད་ཡོད་པ་དང་བོད་ནང་གི་ས་འགུལ་བྱུང་སྲོལ་གཙོ་བོ་དེ་ཡ་རྫི་རྫོང་ཁོངས་ཀྱི་རྡོ་སྦིས་དང་དུང་རི་ལྷ་མཚོ་རི་རྒྱུད་ཀྱི་གཏེར་ཁ་ལུང་དང་ཉྭ་མོ་འོད་སྨིད་རྡོ་སྦིས་གྲྭ་ཚང་དང་སེ་ཀྲོང། ཁེར་མེད་ལྟོལ་ར་ལྕང་ཤར་སོགས་ཀྱི་སྡེ་བ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཤུགས་ཆེན་ཐེབས་ཡོད་ན་ཡང་རྒྱ་ནག་གཞུང་གི་ངོས་ནས་ས་འགུལ་རྒྱག་རྗེས་ཀྱི་ཉིན་གྲངས་གསུམ་གྱི་རྗེས་སུ་སྡོད་གུར་ཁ་ཤས་ཕུབ་པ་ལས་གཞན་པའི་རོགས་སྐྱོར་དམིགས་བསལ་གང་ཡང་བྱས་མེད་ཀྱང་བོད་ནང་གི་ས་ཕྱོགས་སོ་སོ་ནས་མི་སྒེར་དང་ཚོགས་པ་དགོན་སྡེ་སོགས་ཀྱིས་དངུལ་དང་ཅ་དངོས་ཀྱི་རོགས་སྐྱོར་ཕོན་ཆེན་བྱེད་བཞིན་ཡོད་པས། གནས་སྐབས་དཀའ་ཁག་བྱུང་གི་མེད་པའི་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་ནང་གི་སྤྱི་ཚོགས་དྲ་ལམ་ཁག་ཏུ་བོད་མི་འབྱོར་ལྡན་དང་ཚོང་གཉེར་བ་སོགས་ནས་རྡོ་སྦིས་ཀྱི་ས་འགུལ་བྱུང་ཁུལ་དུ་དངོས་ཟོག་དང་གྱོན་ཆས་ཟས་རིགས་སོགས་འབོར་ཆེན་རོགས་སྐྱོར་བྱེད་བཞིན་པ་མཐོང་རྒྱུ་འདུག་ལ་ས་འགུལ་གྱི་གནོད་འཚེ་དང་འབྲེལ་རྒྱ་ནག་གཞུང་ངོས་ནས་མཚོ་སྔོན་དང་ཀན་སུའུ་གཉིས་སུ་ས་འགུལ་གྱི་སྐོར་ལ་དཀྲོག་གཏམ་བཟོས་ཡོད་པའི་སྐོར་བརྗོད་ནས་ཀན་སུའུ་ནས་མི་གྲངས་བཅུ་གཉིས་འཛིན་བཟུང་ཁྲིམས་ཆད་དང་སློབ་གསོ་བཏང་ཡོད་པའི་སྐོར་དང་དེ་བཞིན་མཚོ་སྔོན་གྱི་ཕྱོགས་ནས་དཀྲོག་གཏམ་སྤེལ་མཁན་བཞི་བཅུ་ལྷག་རྩད་གཅོད་དང་མི་གྲངས་གསུམ་ལ་སྲིད་འཛིན་ཆད་པ་དང་མི་བཅུ་དྲུག་ལ་སྐྱོན་བརྗོད་སློབ་གསོ་བཏང་བ་སོགས་བཀོད་ཡོད་པ་རེད། ཡང་འབྲེལ་ཡོད་གཞན་དེས་མཚོ་སྔོན་མཚོ་ཤར་གྱི་གཞུང་འབྲེལ་མི་སྣས་ས་འགུལ་སྐོར་གྱི་པར་དང་བརྙན་གང་བྱུང་སྤྱི་ཚོགས་དྲ་ལམ་དུ་སྤེལ་མི་ཆོག་པ་དང་ལྷག་པར་དུ་གཞུང་འབྲེལ་གྱི་ཆོག་མཆན་མེད་པར་གནོད་ཐེབས་ས་ཁུལ་དང་གཏོར་བཤིག་ཐེབས་པའི་ཡུལ་མིའི་སྡོད་ཁང་གི་བརྙན་པར་གང་བྱུང་བརྒྱུད་སྐུར་བྱེད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་འགྲེལ་བརྗོད་གནང་གི་འདུག། ཐེངས་འདིའི་ས་འགུལ་ཁྲོད་མཚོ་སྔོན་ཕྱོགས་ནས་ས་འགུལ་བྱུང་ས་གཙོ་བོ་ཡ་རྫི་རྫོང་རྡོ་སྦིས་ས་ཁུལ་ཆགས་ཡོད་པ་དང་སྤྱིར་ཡ་རྫི་རྫོང་ནང་དུ་རྡོ་སྦིས་དང་བིས་མདོ་ཀ་རིང་རྐང་ཚ་བཅས་བོད་ཀྱི་གྲོང་སྡེ་བཞི་མ་གཏོགས་མེད་པ་དང་ས་འགུལ་རྒྱུག་སའི་ལྟེ་བ་དང་ཁ་ཐག་སྤྱི་ལེ་བཅོ་ལྔ་ཙམ་ལས་མེད་པའི་བོད་ཀྱི་གྲོང་སྡེ་རྡོ་སྦིས་སྙན་མོ་སྡེ་བ་ཆགས་ཡོད་པ་དང་ས་གནས་དེའི་སྡོད་ཁང་ཕལ་ཆེ་བ་གཏོར་བཤིག་བཏང་ཡོད་པ་མ་ཟད། རྡོ་སྦིས་གྲྭ་ཚང་ལ་གཏོར་བཤིག་ཐེབས་ཡོད་པ་དང་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཁག་ཏུ་ཀན་སུའུ་ཕྱོགས་ནས་གནའ་ཤུལ་དང་རིག་དངོས་སོགས་ལ་གཏོར་སྐྱོན་ཐེབས་ཡོད་པའི་སྐོར་ཡང་བཀོད་ཡོད་ཀྱང་ད་ལྟའི་ཆར་ཀན་སུའུ་ཞིང་ཆེན་དུ་ཡོད་པའི་གནའ་བོའི་ཏུན་ཧོང་བྲག་ཕུག་ཡིན་མིན་གསལ་ཁ་མེད་ལ་རྒྱ་ནག་གཞུང་འབྲེལ་གྱི་ངོས་ནས་བྲག་ཕུག་གཅིག་གི་རིག་དངོས་ཉི་ཤུ་རྩ་བཞི་ལ་ཚད་མི་འདྲ་བའི་གནོད་འཚེ་ཕོག་ཡོད་པ་དང་གཙོ་བོ་གྱང་ངོས་ལ་གཏོར་སྐྱོན་དང་ཁང་པར་གས་འཐོར་བྱུང་བ་སོགས་བཀོད་འདུག་དེ་མིན་ཀ་ཆུ་ཇི་ཧྲི་ཧྲན་རྫོང་རྟེན་རྫས་བཤམས་མཛོད་ཁང་དུ་ཉར་ཚགས་བྱས་པའི་རྫ་ཆས་ཚོན་ཁྲ་ཅན་བཅུ་གཅིག་ལ་ཆག་གྲུམ་ཤོར་ཡོད་པའི་སྐོར་སོགས་བཀོད་ཡོད་ཅིང། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་ས་ཡོམ་ལ་རོགས་སྐྱོར་བྱེད་བཞིན་པའི་རྣམ་པ་ཙམ་ལས་གནོད་ཐེབས་ས་ཁུལ་གྱི་ཡུལ་དངོས་དང་གཏོར་སྐྱོན་ཐེབས་པའི་ས་ཁུལ་སྟོན་གྱི་མེད་པ་རེད།

རྒྱ་ནག་གིས AI ཞེས་པའི་བཅོས་མའི་རིག་རྩལ་སྤྱད་ནས་གསང་བ་རྐུ་འཁྱེར་གྱི་གསང་མྱུལ་ལས་དོན་ཤུགས་ཆེར་གཏོང་བཞིན་པ་དང། རྒྱ་ནག་དང་ཨ་རིའི་བར། འཕྲུལ་ཆས་ཚན་རྩལ AI ཞེས་པའི་བཅོས་མའི་རིག་རྩལ་གྱི་གནས་སྟངས་ཇི་འདྲ་ཞིག་ཡིན་པའི་ཐད། རྒྱ་གར་རྡ་རམ་ས་ལར་ཡོད་པའི་བོད་དོན་ལྟེ་གནས་ཁང་གི་འཕྲུལ་རིག་འགན་འཛིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་སུ། ལྕགས་མོ་འཚོས་བཅར་འདྲི་དང་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང། ཉེ་ཆར་གྱི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་ལྔ་ཉིན་ཨ་རིའི Wall Street གསར་ཤོག་ནང་གནས་ཚུལ་བཀོད་དེ་ད་ལྟ་རྒྱ་ནག་དང་ཨ་མི་རི་ཀའི་བར། AI ཞེས་པའི་བཅོས་མའི་རིག་རྩལ་དེ་སུ་ཡིས་བདག་འཛིན་བྱེད་ཐུབ་མིན་ཐད་མི་མངོན་པའི་དམག་འཁྲུག་ཅིག་བྱུང་བཞིན་པ་དང། ཨ་མེ་རི་ཀའི་ཕྱོགས་ནས་ཡུལ་དེའི་བཅོས་མའི་རིག་རྩལ་ཐད་ཚུལ་མིན་གྱི་འཇབ་རྒོལ་དང་ནང་ཁུལ་གྱི་ཚན་རྩལ་དེ་རྐུན་འཁྱེར་བྱེད་པར་སེམས་ཁྲལ་བྱེད་བཞིན་པ་མ་ཟད། རྒྱ་ནག་གིས་ཨ་རིའི་ནང་གི AI ཞེས་པའི་བཅོས་མའི་རིག་རྩལ་སྤྱད་ནས་གསང་བ་རྐུན་འཁྱེར་གྱིས་གསང་ཉུལ་གྱི་ལས་དོན་ཤུགས་ཆེར་གཏོང་བཞིན་པ་རྗོད་ཀྱིན་ཡོད་ཀྱང་རྒྱ་ནག་ཕྱོགས་ནས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། ཡང་དེའི་སྐོར་གཞིས་སྒར་རྡ་རམ་ས་ལར་ཡོད་པའི་བོད་དོན་ལྟེ་གནས་ཁང་གི་འཕྲུལ་རིག་འགན་འཛིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ནས་ངོ་སྤྲོད་གནང་ན་རྒྱལ་སྤྱིའི་ཐོག་ད་ལྟ AI ཞེས་པའི་བཅོས་མའི་རིག་རྩལ་ཡར་ཐོན་རྩེར་སོན་དེ་ཨ་མི་རི་ཀ་ཡིན་པའི་ཆ་ནས་རྒྱ་ནག་གིས་འཕྲུལ་རིག་ལག་རྩལ་དེ་རྐུན་འཁྱེར་བྱས་ནས་ཕྱིར་ཨ་རིའི་ཐོག་གསང་ཉུལ་ལས་དོན་སྤེལ་བཞིན་པ་གསུངས་བྱུང། ཉེ་ཆར་ད་ལྟ་ཨ་རི་གཞུང་གི་ལས་བྱེད་ཁ་ཤས་ཅིག་གིས་ད Wall Street Journal གྱི་བཅར་འདྲི་ཞུ་ཡོད་སྐབས་ལ་ཁོ་རང་ཚོས་ག་རེ་ཞུས་འདུག་ལབ་ན་ཨ། ད་ཅིག་ག་རེད་འདུག་ལ་ན་ད་རྒྱལ་སྤྱིའི་ནང་ལོགས་ཀྱི་ད AI ཞུ་གི་རོ་བཅོས་མའི་རིག་རྩལ་དེའི་གནས་ཚད་མཐོ་ཤོས་དེ་ཨ་རི་ཡིན་དུས་སྐབས་ལ་འདི་ཨ་རི་ནང་ལོགས་ཡོད་བའི་གི་ད་ད AI གི་བེད་སྤྱོད་བཏང་སྟངས་དང་དེ་བཟོ་སྟངས་དང་དེ་འདྲས་གི་ཡིག་ཆ་མང་པོ་ཅིག་རྒྱ་ནག་གཞུང་གིས་རྐུ་མ་རྒྱག་གི་འདུག་ཨ་ནི་དེ་རྐུ་མ་རྒྱག་ནས་ག་རེ་བྱེད་གི་འདུག་ལབ་ན་ཨ་ནི་ཨ་རི་ནང་ལོགས་ལ་ཡང་ཚུར་སོ་ལྟ་བྱེད་ཡས་གི་ཐབས་ཤེས་བཏང་གི་འདུག་དེ་འདྲས་ཅིག་བྱེད་དུས་སྐབས་ལ་འདིས་ཨ་ནི་ཨ་རིའི་གཞུང་གིས་འགྲིག་གི་མི་འདུག་ལབ་ནས་ད་དེ་འདྲས་ཀྱི་གནས་ཚུལ་ཅིག་ཞུས་འདུག་རོ། དེ་བཞིན AI ཞེས་པའི་བཅོས་མའི་རིག་རྩལ་གྱི་ཡུལ་གྲུ་སུ་ཡག་ཤོས་ཡིན་ན་དེར་འཛམ་གླིང་སྟེང་དབང་ཆ་ཆེ་ཤོས་ཡོད་པ་བཞིན་ད་ལྟ་ཨ་རི་དེ་ཡིན་ན་ཡང་རྒྱ་ནག་གིས་འཕྲུལ་རིག་ལག་རྩལ་རྐུན་འཁྱེར་བྱེད་པར་བརྟེན་ནས་མ་འོངས་པར་དཀའ་ངལ་ལ་འཕྲད་རྒྱུའི་ཉེན་ཁ་ཡོད་པ་དང། དེའི་ཐད་རྒྱ་ནག་གི Huawei ཚོང་ལས་ཁང་དཔེ་མཚོན་དུ་དྲངས་ཤིང་ཨ་རིའི་ཕྱོགས་ནས་རྒྱལ་ཁབ་གཞན་དག་དང་མཉམ་དུ་ཤེས་ཡོན་བདག་དབང་དང་གསང་ཉུལ་བཀག་འགོག་ཐད་འབད་བརྩོན་གནང་བཞིན་པ་སོགས་སྲི་ཐར་བློ་བཟང་རྒྱ་མཚོ་ལགས་ནས་མུ་མཐུད་དུ་གསུངས་བྱུང། ད་འདི་འགྲོ་སྟངས་དེ་ག་འདྲའི་འདྲ་བོ་ཅིག་རེད་འདུག་ལབ་ན། ད་བཅོས་མའི་རིག་རྩལ་འདི་གི་གནས་ཚད་དེ་ག་ཚོད་མཐོ་རུ་འགྲོ་ནས་ཨ་ནི་འདི་གི་སོ་ལྟ་བྱེད་ཡས་ཀྱི་ཡང་འཕྲུལ་ཆས་དེ་ཚོ་ཡར་རྒྱས་བཏང་ཡས་ལ་ཕན་ཐོགས་ཡོད་དུས་སྐབས་ལ། ད་འདི་གཞུག་མ་དཀའ་ངལ་ཅིག་ག་རེ་ཞིག་ལབ་ན་བཅོས་མའི་རིག་རྩལ་སྦྱོར་ར་འདི་གི་གནས་ཚད་མཐོ་ཤོས་ལུང་པ་སུ་ཡིན་ནས་དེས་རྒྱལ་སྤྱིའི་ནང་ལོར་དབང་ཆེ་ཤོས་ཆགས་ཀྱི་ཉེན་ཁ་ཅིག་ཡོད་དུས་སྐབས་ལ་ད་ད་ལྟའི་དུས་ལ་འདྲ་བོ་ཅིག་ན་ཨ་རི་ཆགས་ཀྱི་ཡོད་རེད། ཡིན་ནས་ད་རྒྱ་ནག་གིས་དེ་ལ་དོ་སྣང་བྱེད་པ་མ་ཟད་འགྲོ་སོང་དང་དེ་འདྲས་མང་པོ་ཅིག་གཏང་གི་ཡོད་དུས་སྐབས་ལ་ཨ་རིའི་གཞུང་གི་སེམས་འཚབ་དེ་ག་རེ་རེད་ལབ་ན། ཁོ་རང་ཚོས་དཀའ་ལས་མ་རྒྱག་པར་བྱས་ཨ་རིས་ཀྱི་དཀའ་ལས་རྒྱག་རྒྱུ་ཚོ་རྐུ་མ་རྒྱག་ནས་འཁྱེར་གྱི་འདུག་ཟེར། ད། དེ་འདྲ་བོ་ཅིག་ན་འགྲོ་སྟངས་ཅིག་ག་རེ་ན་ད་ལྟ་བར་དུ་རྒྱ་ནག་གིས་ད་དཔེ་མཚོན་ཅིག་ཞུས་ན་ད་ལོ་རྒྱུས་ནང་ལོ། Huawei། འདྲ་བོ་ཡིན་ན Huawei གིས་སྔོན་མ། ཡིག་ཆ་མང་པོ་ཅིག་རྐུ་མ་བརྒྱབ་སྟེ་དེ་འདྲ་ནུབ་ཕྱོགས་ཀྱི་རྒྱལ་ཁབ་མང་པོ་ཅིག་གི་ད་འཕྲུལ་ཆས་ཀྱི་རིག་པའི་གི་དེ་ཚོ་རྐུ་མ་བརྒྱབ་ཡོད་ར་ཡིན་ནས་ཁོ་ཚོ་ལ་དཀའ་ངལ་ཞིག་སྤྲད་མ་ཁར་རྐུ་མ་བརྒྱབ་པ་མ་ཟད་རྗེས་ལ་བེད་སྤྱོད་བཏང་རྒྱལ་སྤྱིའི་ནང་ད་དེང་སང Five G འདྲ་བོ་ཅིག་ན་ཚང་མས Hua Wei ཡག་ཤོས་ཅིག་བརྩི་གོ་ར་ད་དེ་འདྲའི་གི་གནས་ཚིག་གནས་སྟངས་ཅིག་ཆགས་ཡས་གི་ཉེན་ཁ་ཤུགས་ཆེན་པོ་ཡོད་དུས་སྐབས་ལ་ད་དེ་ཨ་རི་གཞུང་གིས་དེ་འདྲ་འགྲིག་གི་མི་འདུག་ད་དེ་ཡིན་དུས་སྐབས་ལ་དེ་བཀག་སྡོམ་བྱེད་དགོས་འདུག་ལབ་ད་དེ་འདྲའི་གི་གནས་དོན་ཅིག་སྒང་ལ་དེ་འདྲ་བོ་ཆགས་གི་འདུག་བསམ་གི་འདུག་ར།

ལས་ཀ་བྱེད་མཁན་དྲ་བའི་འཇབ་རྒོལ་པ་ཁྲི་ཕྲག་ཁ་ཤས་ཡོད་པས་ཨ་རིར་བདེ་འཇགས་ཐད་ཉེན་ཚབས་ཆེན་པོ་ཡོད་པ་བརྗོད་འདུག་ཡིན་ན་ཡང་ཨ་རིའི་འབྲེལ་ཡོད་དཔོན་རིགས་ནས AI ཞེས་པའི་བཅོས་མའི་རིག་རྩལ་དེ་ག་ཚོད་ཡར་རྒྱས་ཕྱིན་པ་ཙམ་ལས་ཚན་རྩལ་དེའི་ཕྱིར་འགོག་རྒོལ་གྱི་ནུས་པ་དང་གནོད་འཚེའི་མཉེན་ཆས་སོགས་ཀྱི་ལག་རྩལ་ཡང་དེ་བཞིན་ཡར་རྒྱས་འགྲོ་བཞིན་པ་གསུངས་འདུག་དེ་བཞིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ནས AI ཞེས་པའི་བཅོས་མའི་རིག་རྩལ་གྱི་འགྲོ་སྟངས་དང་ཚན་རྩལ་དེ་རྒྱ་ནག་ནང་མི་ཤོར་བའི་ཆེད་ཐབས་ཤེས་ཀྱང་སྣ་ཚོགས་བསྟེན་བཞིན་པ་འགྲེལ་བརྗོད་གནང་བྱུང།
ད་འདི་ལ་དཀའ་ངལ་ཅིག་ག་རེ་བསམ་གི་འདུག་ལབ་ན་ད། བཅོས་མའི་རིག་རྩལ་ལས་ཅོ་ར་འདི་གི་འགྲོ་སྟངས་དེ་ག་རེ་ལབ་ན་ད་འདི་ལ་འཕྲུལ་ཆས་མང་པོ་ཅིག་དགོས་ཡོད་རེད། འདི་ཡང། བཟོས་སྟངས་དེ་གཅིག་པོ་མ་རེད་འདི་གི་རྒྱབ་ལ་ཟིན་ད་ཨིན་ཇི་ནང་ཞུས་ན Semiconductor དང། འདི་ལ་ད AI གི Chips། འདི་ཚོ་དགོས་ཡོད་རེད། ད་འདི་ཚོ་ག་པར་ཡོད་ལབ་ན་ད་ལྟ་ཏཱའི་ཝན་གྱིས་བཟོས་ཡོད་རེད་མང་ཆེ། ད་འདི་འདྲ་ཡོད་དུས་སྐབས་ལ་ཨ་རིའི་གིས་ཡང་དེང་སང་ཁྲིམས་གསར་བ་ཅིག Semiconductor Act ལབ་ནས་ཁྲིམས་གསར་བ་ཅིག་ལོ་གཅིག་སྔོན་ལ་གཏན་འབེབས་བྱས་རེད། དེ་ནང་ལོགས་ལ་ཡང་ཏཱའི་ཝན་གྱི་ཡོད་པའི་དེ་ད AI གྱི Chips འདི་ཚོ་རྒྱ་ནག་བཏང་ཆོག་མེད་ལབ་ཀྱི་གནས་སྟངས་མང་པོ་བྱུང་རེད། ད་འདི་འདྲ་ཡོད་དུས་སྐབས་ལ་ད AI གྱི་ད་དམག་འདྲ་པོ་ཅིག་དེ་ད་ལྟ་རྒྱ་ནག་དང་ཨ་རིའི་བར་ལ་འགྲོ་བསྡད་ཡོད་དུས་སྐབས་ལ་ཨ་རིའི་གིས་ཡང་འདི་འདྲ་ལ་ཐབས་ཤེས་མང་པོ་ཅིག་བཏང་གི་ཡོད་བ་དེ་ཡང་གལ་ཆེན་པོ་རེད་བསམ་པོ་དང།
ཉེ་བའི་ལོ་ཤས་ནས་བཟུང་ཨ་རིའི་གསང་བའི་ལས་ཁུངས་ནས་ཨ་རིའི་ནང་གི་འཕྲུལ་རིག་ལག་རྩལ་གསར་གཏོད་བྱེད་མཁན་ཚོར་སྲུང་སྐྱོབ་བྱེད་པའི་ལས་གཞིའི་ཁྲོད་དམིགས་འབེན་དེ AI ཞེས་པའི་བཅོས་མའི་རིག་རྩལ་བཀོལ་ནས་བྱང་བུ་གསར་བཟོ་བྱེད་མཁན་ཚོང་བ་དག་ཡིན་པ་ལས AI ཞེས་པའི་བཅོས་མའི་རིག་རྩལ་གསར་གཏོད་བྱེད་མཁན་ཚོང་ལས་ཁང་མིན་པ་གནས་ཚུལ་ནང་བཀོད་འདུག།

གནས་མཆོག་རྡོ་རྗེ་གདན་དུ། དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་འདུ་འཛོམས་ཀྱིས། ཡུལ་མིའི་དཔལ་འབྱོར་ལ་ཕན་ཐོགས་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཐོན་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་ལྔའི་ཉིན། གནས་མཆོག་རྡོ་རྗེ་གདན་དུ་དངོས་སུ་ཞབས་སོར་འཁོད་པའི་རྗེས་སུ། བོད་མིའི་ཚོང་བ་ཚུད་པའི། ཧི་མ་ལ་ཡའི་རི་རྒྱུད་ཀྱི་ཚོང་བ་དང། རྒྱ་གར་བའི་ཚོང་བ་སོགས། དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་ཆེད་ཕེབས་གནང་བ་དེས། སྦི་ཧར་མངའ་སྡེའི་ས་གནས་རྒྱ་གར་ཚོང་བ་ཚོའི་ཚོང་ལས་ལ། ཁེ་ཕན་ཆེན་པོ་བྱུང་བཞིན་ཡོད་པ་རེད། སྤྱི་ལོ་ཆིག་དགུ་གོ་དྲུག་ཙམ་ནས་གནས་མཆོག་རྡོ་རྗེ་གདན་དུ་ཟ་ཁང་གི་ཚོང་ལས་གཉེར་བཞིན་པའི་སྐུ་ཞབས་མུ་ཧ་མུ་ད་ལགས་ཀྱིས། རྒྱུན་དུ་ཚོང་ལས་དེ་ཙམ་ཡག་པོ་མེད་ཀྱང་གོང་ས་ཏཱ་ལའི་བླ་མ་མཆོག་གནས་འདིར་ག་དུས་ཆིབས་བསྒྱུར་སྐྱོང་བ་ཡིན་ནའང། ཁོང་གི་བྱིན་རླབས་ཐོབ་པ་ཙམ་མིན་པར། ཚོང་ལས་ལ་ཡང་ཁེ་ཕན་ཆེན་པོ་འདུག་ཅེས་དང། གོང་ས་མཆོག་གནས་འདིར་ཆིབས་བསྒྱུར་མ་བྱུང་བའི་སྔོན་དུ། ཟ་ཁང་ནང་དུ་ལས་བྱེད་བཅུ་གཉིས་ཙམ་ལས་མེད་ཀྱང། ད་ལྟའི་ཆར་ལས་བྱེད་བཞི་བཅུ་ལྷག་གིས་ལས་ཀ་བྱེད་བཞིན་ཡོད་པའི་སྐོར་འགྲེལ་བཤད་བྱས་ཡོད་པ་རེད། ཡང་ཁུལ་དེའི་ལམ་ཟུར་དུ་ཁ་བཏགས་དང་ཕྲེང་བ་སོགས་ཀྱི་ཚོང་ལས་གཉེར་མཁན་སྐུ་ཞབས་ཁུ་མར་ལགས་ཀྱིས། གོང་ས་ཏཱ་ལའི་བླ་མ་མཆོག་ཁུལ་འདིར་ཆིབས་བསྒྱུར་གནང་གཏན་འཁེལ་བའི་གཏམ་བཟང་གོ་བ་དང་མཉམ་དུ། ང་ཚོའི་ཚོང་རྫས་རྣམས་གྲ་སྒྲིག་བྱེད་ཀྱི་ཡོད་ལ་གོང་ས་མཆོག་འདིར་ཕེབས་པ་དང་མཉམ་དུ་ང་ཚོའི་ཚོང་ལས་ཙམ་མིན་པར་སེམས་ལའང་རང་བཞིན་གྱིས་བདེ་སྐྱིད་ཅིག་ཡོང་གི་འདུག་ཅེས་འགྲེལ་བཤད་བྱས་ཡོད་པ་རེད། བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཚེ་རིང་དར་རྒྱས་ལགས་ཀྱིས་འདི་ག་གཞི་རང་རླུང་འཕྲིན་ཁང་ལ་གསུང་དོན། བདེ་སྲུང་ལས་ཁུངས་ངོས་ནས་ཐེངས་འདིར་གསུང་ཆོས་སྐབས། དགུང་ལོ་བདུན་ཅུ་མན་གྱི་དད་ལྡན་ཆོས་ཞུ་བ་རྣམས་ཐོ་འགོད་བྱས་མེད་པ་དང། ཟླ་འདིའི་ཕྱི་ཚེས་ཉེར་བརྒྱད་བར་དགུང་ལོ་བདུན་ཅུ་ཡས་ཀྱི་ཐོ་འགོད་བྱས་ཟིན་པའི་དད་ལྡན་ཆོས་ཞུ་བ་ཆིག་ཁྲི་བརྒྱད་སྟོང་ཉི་ཤུ་རྩ་གཉིས་བྱུང་ཡོད་པའི་སྐོར་གསུངས་ཤིང། གཞན་འདི་གའི་རླུང་འཕྲིན་ཁང་ལ། བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་བྱེད་པ་ཞིག་གིས། གསུང་ཆོས་ཞུ་མཁན་ཁྱོན་བསྡོམས་པའི་མི་གྲངས་འབུམ་གཅིག་མ་ཟིན་ཙམ་ཞིག་ཕེབས་ཡོད་པའི་ཚོད་དཔག་བྱས་པ་རེད། ད་ལྟའི་ཆར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་སྐྱོང་བཞིན་ཡོད་ལ། ཟླ་འདིའི་ཕྱི་ཚེས་ཉེར་དགུ་དང་སུམ་ཅུའི་ཉིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བའི་ནང། མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་བསྩལ་རྒྱུ་དང། ཕྱི་ཚེས་སོ་གཅིག་ཉིན་གྱི་སྔ་དྲོར་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གི་བཀའ་དྲིན་བསྩལ་རྒྱུ་ཡིན་པ་རེད། རྒྱ་ནག་དམར་ཤོག་གཞུང་གིས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་འཇིགས་སྐུལ་བྱས་ཚུལ་ལ་ཁ་གཡར་ནས་འདེམས་བསྐོར་རྒྱལ་ཁ་ཐོབ་ཐབས་བྱེད་ཀྱི་ཡོད་པའི་སྐོར་གྱི་སྐྱོན་བརྗོད་པ་རེད། ཕྱི་ཚེས་ཉེར་བརྒྱད་ཉིན་ལྷོ་རྒྱ་ནག་རྒྱ་མཚོའི་སྔ་དྲོའི་ཕོ་ཉ་ཞེས་པའི་གསར་ཤོག་གིས་གནས་ཚུལ་སྤེལ་དོན། ཟླ་རྗེས་མར་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་བྱེད་ཀྱི་ཡོད་པ་དང་བསྟུན་ནས། རྒྱ་ནག་དམར་ཤོག་གཞུང་གིས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གི་འཇིགས་སྐུལ་བྱས་ཚུལ་ལ་ཁ་གཡར་ནས་འདེམས་བསྐོར་རྒྱལ་ཁ་ཐོབ་ཏུ་བྱེད་ཀྱི་ཡོད་པའི་སྐོར་གྱི་སྐྱོན་བརྗོད་པ་རེད། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི་ཟེར་བའི་མགྲིན་ཚབ་པ་ཝུ་ཆན་ཟེར་བས་པེ་ཅིན་དུ་གསར་འགོད་གསལ་བསྒྲགས་སྐབས་སུ་དམངས་གཙོ་ཡར་ཐོན་ཚོགས་པས་བསམ་གཟས་ནས་བཅིངས་འགྲོལ་དམག་མིའི་འཇིགས་སྐུལ་བྱས་ཚུལ་ལ་ཁ་གཡར་ནས་གནས་སྟངས་ཛ་ཇེ་དྲག་ཏུ་བསྒྱུར་ཐབས་བྱེད་ཀྱི་ཡོད་ལ། དེ་ནི་ཁོ་ཚོར་འདེམས་བསྐོ་ལས་རྒྱལ་ཁ་ཐོབ་ཏུ་ཁོ་ནར་དམིགས་པ་ཙམ་རེད་ཅེས་དང། ཐའེ་ཝན་གྱི་ནུས་སྟོབས་ལ་གཞིགས་པ་ཡིན་ན་རྒྱ་ནག་གཞུང་གིས་ལས་སླ་བའི་སྒོ་ནས་སྟངས་འཛིན་བྱ་ཐུབ་པ་ཞིག་ཡིན་ལ། ང་ཚོས་ཐབས་བརྒྱ་ཇུས་སྟོང་གིས་རྒྱལ་ཁབ་ཀྱི་བདག་དབང་དང། ས་ཁོངས་ཀྱི་བདག་དབང་ལ་སྲུང་སྐྱོབ་བྱ་ངེས་ཞེས་བཤད་ཡོད་པ་རེད། བདུན་ཕྲག་གསུམ་ཙམ་གྱི་རྗེས་སུ་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་དང་ཁྲིམས་བཟོ་འདེམས་བསྐོ་བྱ་རྒྱུ་འདུག་ལ། མིག་སྔར་དམངས་ཁྲོད་དུ་འདེམས་བསྐོར་ཚོད་བགམ་བྱས་པ་ལས་ཐའེ་ཝན་རང་བཙན་ལ་ཁ་ཕྱོགས་པའི། ད་ལྟའི་གཞུང་འཛིན་དམངས་གཙོ་ཚོགས་པའི་སྲིད་འཛིན་འོས་མི་ཝེ་ལམ་ལེ་ལགས་ནི། མི་མང་གིས་དགའ་མོས་བྱེད་མཁན་མང་ཤོས་དེ་ཆགས་ཡོད་པ་རེད། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྒྱ་ནག་གིས་ས་ཁྲ་གསར་བ་ཞིག་བཀྲམ་པའི་རྗེས་སུ། རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་རྩོད་རྙོག་དེ་ཡང་བསྐྱར་ཟང་ཟིང་དུ་ཆགས་པ་རེད། ཉམས་ཞིབ་པས་འཕགས་བོད་ས་མཚམས་ཀྱི་གནད་དོན་བཤད་དགོས་ན། བོད་ལ་མ་ཐུག་པར་གཡོལ་ནས་འགྲོ་ས་ཡེ་ནས་མེད་ཅེས་བཤད་ཡོད་པའི་སྐོར། སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་བཞིན་ད་ལོ་ཟླ་བརྒྱད་པའི་ཚེས་ཉེར་རྩ་བརྒྱད་ཉིན་རྒྱ་ནག་གི་རང་བྱུང་ཐོན་ཁུངས་ལྷན་ཁང་གིས་ཚད་ལྡན་ས་ཁྲ་ཉིས་སྟོང་ཉེར་རྩ་བརྒྱད་ལོའི་པར་གཞི་ཟེར་བ་ཞིག་བཀྲམ་ཡོད་པ་དང་ཚད་ལྡན་ས་ཁྲ་ཟེར་བ་དེ་ས་ཁྲ་བརྒྱད་བརྒྱ་ར་བདུན་ཅུ་དོན་དགུ་ཡིས་གྲུབ་ཡོད་ཅིང་དེའི་ཁོངས་ཀྱི་ས་ཁྲ་དྲུག་ནི་རྒྱ་ནག་གི་ས་ཁོངས་ཡིན་ལུགས་བསྙད་པའི་ས་ཁྲ་གསར་བ་རེད་ས་ཁྲ་དེ་བཀྲམ་མ་ཐག་ས་ཁྲ་དེ་དང་འབྲེལ་ཆགས་རྒྱལ་ཁབ་རྒྱ་གར་དང་བལ་ཡུལ་ཝེ་ཐི་ནམ་ཧྥེ་ལི་པིན་མ་ལེ་ཞི་ཡ་བུ་རི་ནི་ཧིན་རྡུ་ནེ་ཞི་ཡ་ཐེ་ཝན་བཅས་ཀྱིས་ངོ་རྒོལ་དྲག་པོ་བྱས་པ་དང་ཆབས་ཅིག་ཏུ་རྒྱ་ནག་གི་ས་ཁྲ་གསར་བ་དེ་ངོས་ལེན་མེད་ཅེས་ལངས་ཕྱོགས་བརྟན་པོ་བསྟན་ཡོད་པ་རེད། རྒྱ་གར་དང་རྒྱ་ནག་གཉིས་ཀྱི་ས་མཚམས་ཀྱི་རྩོད་རྙོག་དེ་ནི་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོའི་ཟླ་ལྔ་པའི་ཚེས་ཉེར་རྩ་གསུམ་ཉིན་རྒྱའི་དམག་དཔུང་གིས་མཐའ་མནན་པའི་གནས་སྟངས་འོག་རྒྱ་ནག་པེ་ཅིན་དུ་བོད་དང་རྒྱ་ནག་དམར་ཤོག་གཞུང་གི་སྐུ་ཚབ་དབར་བཙན་དབང་གིས་བཞག་པའི་གྲོས་མཐུན་དེ་ལོ་རྒྱུས་སུ་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེའི་རྗེས་སུ་བྱུང་བ་ཞིག་ཡིན་ཞིང། དེའི་ཡར་སྔོན་ནི་རྒྱ་དཀར་ནག་དབར་ས་འབྲེལ་ཆགས་མེད་པས་ས་མཚམས་རྩོད་རྙོག་ཟེར་བ་ཞིག་ཀྱང་ཁྱོན་ནས་མེད། བོད་ས་ཧྲིལ་བོ་རྒྱ་ནག་དམར་ཤོག་གཞུང་གིས་བཙན་འཛིན་བྱས་རྗེས་རྒྱ་དཀར་ནག་དབར་གཙོ་བོ་ས་ཁུལ་ཆེན་པོ་གཉིས་ཀྱི་བདག་དབང་ཐད་རྩོད་པ་ཆགས་ཡོད་ལ། གཅིག་ནི་ད་ལྟ་རྒྱ་གར་གྱི་མངའ་ཁོངས་སུ་ཡོད་པའི་བོད་ཀྱི་མོན་ཡུལ་ས་ཁུལ་དེ་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ཟེར་བ་དེ་རེད། གཉིས་ནི་ད་ལྟ་རྒྱ་ནག་གི་མངའ་ཁོངས་སུ་ཡོད་པའི་བོད་ཀྱི་གླིང་གཞི་ཐང་སྟེ་ཨག་ཆས་སིན་ཟེར་བ་དེ་རེད། བོད་ཀྱི་ས་ཁུལ་དེ་གཉིས་ད་ལྟ་རྒྱ་དཀར་ནག་བར་གྱི་རྩོད་གཞི་ཅན་གྱི་ས་ཁུལ་ཆགས་དོན་ཅི་ཡིན་ནམ་ཞེ་ན་ཐོག་མར་མོན་ཡུལ་མོན་རྟ་དབང་གི་སྐོར་ལ་དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོར་བོད་གཞུང་བཀའ་ཤག་དང་སྐབས་དེར་རྒྱ་གར་ལ་དབང་བསྒྱུར་བཞིན་པའི་དབྱིན་ལན་བཙན་རྒྱལ་གཞུང་རྒྱ་ནག་གི་མི་སེར་རྒྱལ་ཁབ་པེ་ཡང་གཞུང་བཅས་ཀྱི་སྐུ་ཚབ་ཚོ་རྒྱ་གར་གྱི་སིམ་ལ་རི་གྲོང་དུ་གདན་གཅིག་ལ་འཛོམས་ནས་ཟླ་བ་མང་པོར་གྲོས་མོལ་བྱས་པའི་འབྲས་བུར་བོད་ལྷོ་ཁུལ་གྱི་ས་གནས་ཤིག་ལ་དབྱིན་ཇིའི་སྐུ་ཚབ་མེ་མ་ཧོང་གི་མིང་བཏགས་པའི་མེ་མ་ཧོང་ས་ཐིག་ཟེར་བ་ཞིག་བརྒྱབ་ནས་བོད་ཀྱི་མོན་ཡུལ་ཧྲིལ་བོ་རྒྱ་གར་གྱི་མངའ་ཁོངས་སུ་བཅུག་པ་རེད། བཤད་སྟངས་གཞན་ཞིག་གིས་བཤད་ན་བོད་ས་སྤྱི་ལེ་གྲུ་བཞི་མ་ས་ཡ་དགུའི་བདག་དབང་རྒྱ་གར་ལ་ཤོར་བ་རེད། ཆིངས་ཡིག་དེའི་སྟེང་རྒྱ་ནག་གི་མི་སེར་པེ་ཡང་གཞུང་གི་སྐུ་ཚབ་ཀྱིས་རྟགས་བཙུགས་མེད་པས་མོན་ཡུལ་ས་ཁུལ་དེའི་བདག་དབང་ཐད་སྤྱིར་ན་རྒྱ་ནག་ལ་བཤད་དབང་མེད་ལ་རྒྱ་ནག་དམར་ཤོག་གཞུང་ལ་དེ་བས་ཀྱང་བཤད་དབང་མེད། དེ་ནས་ཨག་སེ་ཆིན་ནམ་གླིང་གཞི་ཐང་གི་སྐོར་ནས་ཅུང་ཞིག་བཤད་ན་གླིང་གཞི་ཐང་ནི་བོད་དང་རྒྱ་གར་བར་གྱི་སྐམ་ས་ཞིག་ཡིན་ཞིང་སའི་ཆགས་བབ་ཀྱི་ཆ་ནས་ཤར་ཏུར་ཀི་སི་ཐན་དང་བོད་ཀྱི་སྟོད་མངའ་རིས་ལོ་རྒྱུས་སུ་བོད་ཆུང་བ་ཞེས་འབོད་ཅིང་ད་ལྟ་རྒྱ་གར་གྱི་མངའ་ཁོངས་སུ་ཤོར་བའི་ལ་དྭགས་བཅས་ཀྱི་བར་ན་ཡོད་པའི་སྤྱི་ལེ་གྲུ་བཞི་མ་ས་ཡ་བཞི་ཙམ་གྱི་ས་ཆ་ཞིག་རེད་ལ། ས་ཆ་དེ་ལོ་རྒྱུས་སུ་བོད་ཀྱི་ས་ཆ་ཡིན་ཞིང་ད་ལྟ་རྒྱ་ནག་གི་སྟངས་འཛིན་འོག་ཡོད། ཡིན་ན་ཡང་རྒྱ་གར་གྱིས་སྟོད་ལ་དྭགས་ཀྱི་ཆ་ཤས་ཤིག་ལ་ངོས་བཟུང་ནས་གླིང་གཞི་ཐང་གི་བདག་དབང་རྒྱ་གར་ལ་ཡོད་ལུགས་བཤད་བཞིན་ཡོད། འདིའང་ལོ་རྒྱུས་དང་ད་ལྟ་གང་གི་ཆ་ནས་བལྟས་ཀྱང་རྩོད་པ་མེད་པའི་བོད་ཀྱི་མངའ་ཁོངས་ཡིན་པས་རྒྱ་གར་ལ་ཨག་སེ་ཆིན་ནམ་བོད་མིང་ལ་གླིང་གཞི་ཐང་ཟེར་བའི་ས་ཁུལ་དེ་བདག་དབང་བྱ་རྒྱུའི་ཐོབ་ཐང་ག་ལ་ཡོད། ཡིན་ན་ཡང་དབང་མི་ལག་དང་ཅོ་ཏོ་ཤིང་ལག་ཡིན་དུས་བོད་མི་ཚོས་ཁ་མི་བཙུམ་རང་བཙུམ་ཆགས་པའི་གནས་སྟངས་རེད། འོ་ན་རྒྱ་ནག་གཞུང་གིས་དུས་ནས་དུས་སུ་ས་ཁོངས་བདག་དབང་གི་ཐད་ནས་རྩོད་གཞི་ཡོད་མེད་དང་རྒྱལ་སྤྱིའི་ཁྲིམས་ཀྱི་ངོས་ལེན་བྱེད་མིན་སོགས་ལ་མི་ལྟ་བར་ས་བཀྲ་དང་ཡིག་ཆ་སྣ་ཚོགས་འགྲེམས་ནས་ཡང་ནས་བསྐྱར་དུ་བདག་དབང་ཡོད་ལུགས་གསལ་སྒྲོག་བྱེད་པའི་མཐར་ཐུག་གི་དམིགས་ཡུལ་ཅི་ཞིག་ཡིན་ནམ་ཞེ་ན། འཕགས་བོད་མཐའ་མཚམས་ཀྱི་གནད་དོན་ཐད་དཔྱད་རྩོམ་རབ་དང་རིམ་པ་སྤེལ་མྱོང་བའི་བོད་ཀྱི་གནད་དོན་ཞིབ་འཇུག་པ་སྐུ་ཞབས་སངས་རྒྱས་སྐྱབས་ལགས་ཀྱིས་དེ་ནི་རྒྱ་ནག་པེ་ཅིན་གཞུང་གིས་རྒྱ་ནག་ནང་གི་གནད་དོན་ཐད་མི་རྣམས་ཀྱི་བློ་ཁ་བསྒྱུར་ཆེད་མི་རིགས་རིང་ལུགས་ལག་ཆར་བྱས་པ་ཙམ་ལས་རྒྱ་ནག་གིས་བདག་དབང་ཡོད་ཟེར་བ་ཙམ་གྱིས་བདག་དབང་ཡོད་པ་ཆགས་ཀྱི་མ་རེད་ཅེས་ཞལ་བརྗོད་སྤེལ་སོང། རྒྱ་ནག་གིས་ཡང་དང་བསྐྱར་དུ་ཁོ་རང་གི་དབང་སྒྱུར་འོག་ལ་མེད་ཡ་ས་ཆ་དེ་ཚོ་ཁོ་རང་ལ་བདག་དབང་ཡོད་ཟེར་ཡ་དེ་མ་ཎི་བགྲང་བགྲང་བྱེད་ཀྱི་ཡོད་རེད་ད་ནང་བཞིན་ཅིག་དུས་ཚོད་ངེས་ཅན་ངེས་ཅན་བར་དུ་ནི་ཨ་ནི་ཁོ་ས་ཁྲ་དེ་སྒྱུར་བ་དང་ནི་ས་ཁྲ་གང་ནས་ཡིན་ཟེར་ཡ་དེ་འདྲ་གི་ད་རྣམ་འགྱུར་མང་པོ་ཞིག་སྟོན་བསྡད་ཡོད་རེད་ད་འདི་གི་དམིགས་ཡུལ་དེ་རྒྱ་ནག་གི་མི་རིགས་རིང་ལུགས་ལྟ་བ་གི་ཤུགས་རྐྱེན་འོག་ནས་དམར་ཤོག་གཞུང་གིས། རྒྱ་ནག་ནང་ལོགས་གི་དཀའ་ངལ་དང་རྙོག་དྲ་དང་མི་མང་གི་འདོད་པ་མ་ཁོང་ཡ་ལ་སོགས་པ་དེ་འདྲ་ཡི་གནད་དོན་མང་པོ་ཅིག་རྒྱ་ནག་གི་དབང་སྒྱུར་ལ་དཀའ་ངལ་མ་འཕྲད་ཡག་དོགས་འདྲི་མ་བྱེད་ཡག་ཆེད་དུ་ནི་ད་མི་མང་གི་ཅིག་བློ་རིག་གཏད་ས་དེ་ཟེར་ན་འདྲ་མི་མང་གི་དོ་སྣང་བྱེད་ས་དེ་ཁ་བསྒྱུར་བྱེད་ཡ་དེ་དམིགས་ཡུལ་ཅིག་ཡིན་པ་གསལ་བོ་རེད། དོན་གྱིས་ད་ས་ཆ་དེ་ཚོའི་བདག་དབང་ཡོད་ཟེར་ཡག་མ་གཏོགས། ད་དོན་དམ་པའི་ཁོ་རང་གི་དབང་སྒྱུར་བྱེད་གི་ཡོད་མ་རེད། ཁོ་རང་ལེན་ཐུབ་ཡག་གི་རེ་བ་མེད་ཡག་ད་གསལ་བོ་རེད་དེ་འདྲ་ཡིན་དུས་སྒང་ལ་ཁོ་དེ་ཁོ་རང་གི་སྤྱི་ཚོགས་དབང་སྒྱུར་གི་སྒང་ལ་བེད་སྤྱོད་བྱེད་གི་ཡོད་ཡག་དེ་གསལ་བོ་རེད། རྒྱ་ནག་གི་ས་བཀྲ་གསར་བ་དེའི་ཐད་རྒྱ་གར་ཕྱི་སྲིད་བློན་ཆེན་ཇེ་ཤན་ཀར་གྱིས་ཁུངས་མེད་ལུང་མེད་ཀྱི་ས་བཀྲ་ཞིག་བཏོན་པ་ཙམ་གྱིས་གཞན་གྱི་ས་ཆ་ཁྱོད་ཀྱི་ས་ཆ་རུ་འགྱུར་གྱི་མ་རེད་ཅེས་བཤད་ཡོད་པ་དང་རྒྱ་ནག་གཞུང་གིས་དེ་ནི་རྒྱ་ནག་གཞུང་གི་ཁྲིམས་ལུགས་ལྟར་བདག་དབང་ལ་བདག་སྐྱོང་བྱས་པའི་འཆར་ཅན་ལས་དོན་ཡིན་ཞིང། འབྲེལ་ཡོད་ཚང་མས་བློ་གཟུ་བོའི་སྒོ་ནས་བལྟ་རྒྱུ་ལས་ལོག་འགྲེལ་མི་རྒྱག་པའི་རེ་བ་ཡོད་ཅེས་བཤད་ཡོད་གི། ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་འཕགས་བོད་དབར་གྱི་མཐའ་མཚམས་ཀྱི་གནད་དོན་དེ་སེལ་དགོས་ན་བོད་དོན་ལ་མ་ཐུག་པར་གཡོལ་ས་ཞིག་ཡེ་ནས་མེད་ཅེས་ཞལ་བརྗོད་སྤེལ་སོང། དེ་ནི་རྒྱ་གར་དང་བོད་ཀྱི་ས་མཚམས་ཀྱི་རྙོག་དྲ་དེ་རེད། ད་དེའི་སྐོར་ལ་དོ་སྣང་བྱུང་ཨ་ནི་ངས་ངོ་མ་རྩོམ་ཡིག་གཉིས་ཅིག་བྲིས་ཡོད། ད་དེའི་གི་བརྗོད་བྱ་གཙོ་བོ་དེ་དེ་རེད། རྒྱ་དཀར་ནག་གཉིས་ཀ་ས་མཚམས་ཡོད་པ་མ་རེད་ཟེར་ལོ་རྒྱུས་སྟེང་ནས་ཆིག་སྟོང་དགུ་བརྒྱ་ཞེ་དགུ་ལོ་བོད་ལ་བཙན་འཛུལ་བྱེད་ཡ་ནས་བོད་ས་ཡོངས་རྫོགས་ནས་དབང་བསྒྱུར་བྱེད་ཡ་ནས་བཟུང་སྟེ་ཨ་ནི་རྒྱ་དཀར་ནག་གཉིས་ཀ་ཧི་མ་ལ་ཡ་རི་རྒྱུད་ནས་གདོང་ཐུག་བྱེད་ཡ་རེད། དེའི་སྔོན་ན་ལོ་རྒྱུས་སྒང་ལ་དེ་འདྲ་གི་ས་མཚམས་ཟེར་ཡ་ཅིག་ཡོད་པ་མ་རེད་དེ་དེ་ནི་སྒང་ལ་ད་ཨེ་ཤེ་ཡ་གི་རྒྱལ་ཁབ་ཆེན་པོ་གཉིས།

ཁུངས་དེ་ཐུག་ས་དེ་རྒྱ་ནག་གི་བོད་ལ་བཙན་འཛིན་བྱས་པ་དང་བོད་བཙན་བཟུང་བྱས་ཁྲིམས་འགལ་གྱི་བཙན་བཟུང་བྱས་ཡ་དེ་གིས་རྒྱ་དཀར་ནག་རྒྱ་བོད་དང་རྒྱ་གར་གྱི་ས་མཚམས་ནས་ཐུག་དགོས་ཡ་དེ་བྱུང་ཡོད་རེད། ད་ས་མཚམས་ཀྱི་རྙོག་དྲ་འདི་ཐག་གཅོད་པའི་ཐབས་ཤིག་ཡོད་མ་རེད། ཅི་ཟེར་ཡོད་མ་རེད་ཟེར་ན་རྒྱ་ནག་གི་བོད་ཁྲིམས་འགལ་གྱི་བཙན་བཟུང་བྱས་ཡོད་རེད། དེ་དུས་སྒང་ལ་ཁོས་ཁྲིམས་འགལ་གྱི་བཙན་བཟུང་བྱས་ཡ་ས་ཆ་གཅིག་གི་གཞུང་གཅིག་གིས་ནི་རྒྱ་གར་ལ་ཁོས་ས་མཚམས་འདི་ཡིན་ཟེར་རྩོད་པ་བྱས་དུས་སྒང་ལ་རྒྱ་ནག་གི་སྟོབས་ཤུགས་དེ་རྒྱ་གར་ལས་ཤུགས་ཆེན་པོ་ཡིན་དུས་སྒང་ལ། ད་སྐད་ཆ་དེ་དུས་ཚོད་འགྲོ་ས་ཡོད་རེད། ད་ཡིན་ན་ད་ལྟ་རྒྱ་གར་སྟོབས་ཆེན་པོ་གྱུར་ནས་རྒྱ་གར་གི་སྟོབས་ཤུགས་ཇེ་ཆེ་ནས་འགྲོ་ཡོང་ཡོད། དེ་འདྲས་ཡིན་དུས་གང་ལ། ད་ལོ་རྒྱུས་ཀྱི་ཁུངས་དང་གནས་ལུགས་ཀྱི་སྒང་ནས་རྩོད་པ་བརྒྱབ་ཡོང་དུས་གང་ལ། རྒྱ་ནག་དཀའ་ལས་ཁག་པོ་འདྲ་བོ་ཅིག་ཆགས་འདུག་རྒྱ་དཀར་ནག་གཉིས་ཀྱི་བོད་དང་རྒྱ་གར་ས་མཚམས་དེ་ཐག་གི་གཅོད་ཡ་དཀའ་ལས་ཁག་པོ་རེད། ད་མ་མཐའ་ཡང་ཁོ་གཉིས་ཆ་གིས། ད་ལྟ་སོ་སོ་གི་དབང་སྒྱུར་གྱི་ཡོད་སོ་སོ་གི་བཟུང་ཡོད་ཡ་ས་ཆ་གི་ཚད་གཞི་དང་དེའི་གི་ཐིག་དེ། ཡང་དག་གི་ཁོ་ཚོ་མོས་མཐུན་བྱུང་ཡོད་བ་མ་རེད་དེ་འདྲས་ཡིན་དུས་གང་ལ་ད། དེ་འདྲ་གི་གནས་སྟངས་འོག་ནས་ས་མཚམས་ཐག་གི་གཅོད་ཡ་ད་ད་དུང་དཔེ་ཐག་རིང་པོ་རེད་དེ་འདྲའི་གང་ལ་ད་ཐུག་ས་དེ་རྒྱ་ནག་གི་བོད་ལ་བཙན་འཛུལ་བྱེད་ཡ་དེ་ཐུག་བསྡོད་རེད་རྒྱ་དཀར་ནག་གཉིས་ཀས་ཧི་མ་ལ་ཡ་རི་རྒྱུད་ནས་བོད་དང་རྒྱ་གར་གི་ས་མཚམས་ཅིག་ཐག་གི་གཅོད་དགོས་ན་བོད་ལ་མ་ཐུག་འགྲུབ་ས་མེད་ཡ་དེ་གསལ་བོ་རེད། དེ་མིན་རྒྱ་ནག་གཞུང་གིས་ལྷོ་རྒྱ་ནག་རྒྱ་མཚོ་དང་ཤར་རྒྱ་ནག་རྒྱ་མཚོ་གཉིས་སུ་དབྱིན་ཡིག་གསར་བཤད་ཡུ་ཡི་དབྱིབས་དང་འདྲ་བའི་ས་ཐིག་བརྒྱབ་པའི་ས་ཁྲ་གསར་བ་དེས་ལྷོ་རྒྱ་ནག་རྒྱ་མཚོའི་ས་ཁྱོན་གྱི་བརྒྱ་ཆ་དགུ་བཅུ་ཟིན་ཡོད་ལ་ཚང་མས་ཤེས་གསལ་ལྟར་ལྷོ་རྒྱ་ནག་རྒྱ་མཚོ་ནི་རྩོད་གཞི་ཅན་གྱི་མཚོ་ལམ་ཞིག་ཡིན་ལ་རྩོད་པ་མང་བོ་ཞིག་གི་འབྱུང་རྐྱེན་ནི་རྒྱ་ནག་གིས་རང་འདོད་ལྟར་བརྒྱབ་པའི་ས་ཐིག་དེ་ཡིན། ལོ་རེ་རེར་ཨ་སྒོར་དུང་ཕྱུར་མང་བོའི་ཚོང་ཟོག་མཚོ་ལམ་དེ་བརྒྱུད་དགོས་སྟབས་རྒྱལ་སྤྱིའི་མཚོ་ལམ་གལ་ཆེན་ཞིག་ཆགས་ཡོད། རྒྱ་ནག་གི་ཚད་ལྡན་ས་ཁྲ་ཟེར་བ་དེ་བྲིས་མ་ཐག་ཤར་དང་ལྷོ་རྒྱ་ནག་རྒྱ་མཚོའི་རྒྱལ་ཁབ་ཚོས་ངོ་རྒོལ་གཅིག་རྗེས་གཉིས་མཐུད་དུ་བྱས་ཡོད་ལ་དེའང་ཧྥི་ལི་པིན་གཞུང་གིས་རྒྱ་ནག་གཞུང་གིས་འགན་འཁུར་བའི་སྒོ་ནས་རྒྱལ་སྤྱིའི་ཁྲིམས་སྲོལ་དག་ལ་བརྩི་བཀུར་བྱེད་རོགས་ཀྱི་འབོད་སྐུལ་བྱས་ཡོད་པ་དང་དེ་མཚུངས་སུ་མ་ལེ་ཞི་ཡ་གཞུང་གིས་རྒྱ་ནག་གི་ས་ཁྲ་གསར་བ་དེ་མ་ལེ་ཞི་ཡས་བརྩི་དགོས་དོན་མེད་པ་དང་ལྷོ་རྒྱ་ནག་རྒྱ་མཚོ་ནི་རྙོག་ཟིང་ཅན་གྱི་གནད་དོན་ཞིག་ལ་ངོས་འཛིན་བྱས་ཡོད་ཅེས་དང། དེ་བཞིན་དུ་ཝེ་ཐི་ནམ་གཞུང་གིས་རྒྱ་ནག་གཞུང་གིས་ཤར་རྒྱ་ནག་རྒྱ་མཚོ་རུ་ཆད་ཐིག་གིས་བཅད་ནས་བདག་དབང་ཡོད་མདོག་ལ་གཏན་ནས་ངོས་ལེན་མེད་ཅེས་བཤད་ཡོད་ཀི། རྒྱ་ནག་གི་ས་ཁྲ་གསར་པ་དེས་ས་ཐིག་ལྷོ་རྒྱ་ནག་རྒྱ་མཚོའི་ལྷོ་ཕྱོགས་སུ་སྤྱི་ལེ་ཆིག་སྟོང་ལྔ་བརྒྱ་ཙམ་གྱི་རིང་ལ་བཏང་ནས་ཝེ་ཐི་ནམ་དང་ཧྥི་ལི་པིན་མ་ལེ་ཞི་ཡ་བྷུ་རེ་ནི་ཧིན་རྡུ་ནེ་ཤི་ཡ་བཅས་ཀྱི་དཔལ་འབྱོར་མཚོ་ཁུལ་དུ་ཐོན་ཡོད་པ་མ་ཟད་ཤར་རྒྱ་ནག་རྒྱ་མཚོ་རུ་ཆད་ཐིག་བཅུ་ཐམ་པས་བྲིས་པའི་ས་ཐིག་ཁོངས་སུ་ཐེ་ཝན་ཡང་ཚུད་ཡོད། དེར་བརྟེན་ནི་ཐེ་ཝན་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པས་རྒྱ་ནག་གཞུང་གིས་བདག་དབང་ཐད་ལ་ཅི་ཞིག་བྱས་ཀྱང་ཐེ་ཝན་ནི་དུས་དང་རྣམ་པ་ཀུན་ཏུ་རྒྱ་ནག་གི་ཆ་ཤས་མིན་ཞེས་བཤད་ཡོད་ཀི། ཉིས་སྟོང་བཅུ་དྲུག་ལོར་རྒྱལ་སྤྱིའི་ཁྲིམས་ཁང་གིས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོ་ཧྲིལ་བོ་བདག་དབང་ཡོད་ཟེར་བ་དེར་ཁྲིམས་ཀྱི་གཞི་བཅོལ་ས་མི་འདུག་ཅེས་ཐག་གཅོད་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་རྒྱ་ནག་གིས་གསར་དུ་བཀྲམ་པའི་ས་ཁྲ་དེ་ཧ་ལམ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོའི་རྒྱ་ནག་གི་ས་ཁྲ་ལ་གཞི་བཅོལ་བ་མིན་ནམ་ཞེས་དོགས་སློང་བྱས་ཡོད་པ་རེད། གོང་ཞུས་རྒྱ་ནག་གི་ས་ཁྲ་གསར་བ་དེའི་སྐོར་འབྲེལ་ཡོད་ཨེ་ཞི་ཡ་རྒྱལ་ཁབ་ཚོ་མ་གཏོགས་ཨ་རི་གཞུང་གིས་ཀྱང་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོ་རུ་ཆད་ཐིག་བརྒྱབ་ནས་ཁྲིམས་འགལ་གྱིས་མཚོ་ཁུལ་བདག་འཛིན་གྱི་བྱ་སྤྱོད་ལ་ངོས་ལེན་མེད། རྒྱ་ནག་པེ་ཅིན་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་མཚོའི་ཁྲིམས་ཀྱི་སྤྱི་ཆིངས་ཀྱིས་མཚོན་པའི་རྒྱལ་སྤྱིའི་ཁྲིམས་ལུགས་ལ་བརྩི་བཀུར་བྱེད་རྒྱུར་འབོད་སྐུལ་བྱས་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ཆེད་སྒྲིག་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། རྣམ་པ་ཚོས་གསན་པར་བཀའ་དྲིན་ཆེ། ང་གཙོ་སྐྱོང་བ་སྟག་ལྷ་རྒྱལ་ཡིན། བདུན་ཕྲག་རྗེས་མར་སླར་ཡང་མཇལ་ཡོང། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐུག་དང།